བོད་ཀྱི་ལོ་རྒྱུས་གསལ་བའི་གཏམ་སྲིད་པའི་མེ་ལོང། ལོ་རྒྱུས་ཀྱི་གོམ་སྟབས་མདུན་དུ་སྤོས་པའི་རིམ་པ། ད་ལྟའི་མི་རབས་རྣམས་ཀྱིས་ཅི་འདོད་དུ་ལོངས་སྤྱོད་བཞིན་པའི་ཆོས་སྲིད་རིག་གནས་དང་བཅས་པ་མཐའ་དག་ནི། སྔོན་བྱོན་མེས་པོ་གོང་མ་རྣམས་ཀྱི་དཀའ་སྤྱད་དང། རྔུལ་ཁྲག་ལ་བརྟེན་ནས་བྱུང་བ་ཤ་སྟག་མ་གཏོགས། གནམ་ནས་ཆར་པ་བབས་པ་ལྟར་རང་བཞིན་གྱིས་བྱུང་བ་ཞིག་གཏན་ནས་མེད། དེར་བརྟེན། རྒྱུན་གྱི་འཚོ་བའི་ཁྲོད། མེས་པོ་གོང་མ་རྣམས་ཀྱི་དྲིན་ཤེས་པའི་བསམ་བློ་ཡོད་དགོས་པ་ནི། སྐྱེས་བུ་ཡ་རབས་ཤིག་ལ་མཚོན་ན། ངེས་པར་དུ་དོ་སྣང་བྱ་དགོས་པའི་གནད་དོན་གལ་ཆེན་ཞིག་ཡིན། རྒྱུ་མཚན་དེའི་ཕྱིར། སྔོན་བྱོན་མེས་པོ་རྣམས་ཀྱིས་གོམ་སྟབས་མདུན་སྤོས་བྱས་ཏེ་ཆོས་སྲིད་རིག་གནས་དང་བཅས་པ་གསར་གཏོད་དང་གོང་སྤེལ་བཏང་བའི་ཚུལ་རོབ་ཙམ་ཤེས་དགོས་པ་གལ་གནད་དུ་གྱུར་ཡོད། བོད་གངས་ཅན་པའི་སྔོན་བྱོན་མེས་པོ་གོང་མ་རྣམས་ཀྱིས་ཀྱང། ལོ་ངོ་སྟོང་ཕྲག་དུ་མའི་རིང་ཕྱི་ནང་གི་དཀའ་ཁག་མང་པོ་ལ་གདོང་ལེན་གནང་སྟེ། མཐོ་སྒང་གངས་རིའི་ལྗོངས་ཀྱི་ཡུལ་ཁམས་འདི་ནི། ཕ་སྤྲེའུ་བྱང་ཆུབ་སེམས་དཔའ་དང། མ་བྲག་སྲིན་མོ་གཉིས་ཀྱི་བུ་རྒྱུད། མིའུ་གདུང་དྲུག་གི་འཚོ་གནས་སུ་འདུལ་སྦྱོང་བྱེད་པ་མ་ཟད། ཁོང་རྣམས་ཀྱིས་རང་གི་མི་ཚེའི་ཁྲོད་རིམ་བསགས་བྱས་པའི་ཉམས་མྱོང་སྣ་མང་ལ་བརྟེན་ནས་མིའི་འཚོ་ཐབས་ཡར་རྒྱས་དང། ཕུན་སུམ་ཇེ་ཚོགས་སུ་གཏོང་ཐབས་རྒྱུན་མ་ཆད་པར་མཛད་ཡོད་པ་ནི་ལོ་རྒྱུས་རྣམས་ལས་གསལ་པོ་ཤེས་རྟོགས་ཐུབ། སྤྱིར་འགྲོ་བ་མིའི་ཤེས་རིག་གི་དཔལ་ཡོན་ཏེ། ཆོས་སྲིད་རིག་གནས་དང་འཚོ་ཐབས་བཅས་ཡར་རྒྱས་གཏོང་ཐུབ་མིན་ནི། ཡུལ་དུས་སོ་སོར་ལས་རིགས་སྣ་མང་གསར་གཏོད་ཐུབ་མིན་ལ་རག་ལས། དེ་ནི། མིའི་ལྷན་སྐྱེས་ཀྱི་རྣམ་དཔྱོད་དང། ཉམས་མྱོང་སྣ་མང་བསྡུ་ལེན་ངང་མདུན་སྐྱོད་བྱེད་ཐུབ་མིན་ལ་རང་བཞིན་གྱི་འབྲེལ་བ་ཡོད་པ་ཞིག་ཡིན། བོད་གངས་ལྗོངས་ཀྱི་ཡབ་མེས་གོང་མ་རྣམས་ནི། རྣམ་དཔྱོད་དང། བློ་སྟོབས་མངའ་བ་ཤ་སྟག་ཡིན་པའི་ཐོག། རང་གི་ཉིན་རེའི་འཚོ་བའི་ཁྲོད་ཀྱི་ཉམས་མྱོང་རྣམས། གསེར་དངུལ་ལས་ཀྱང་གཅེས་པར་བཟུང་སྟེ། མིའི་མི་ཚེ་ཉམས་མྱོང་གིས་ཕྱུག་པ་ཞིག་ཡོང་ཐབས་གཙོ་འདོན་མཛད་མཁན་ཞིག་ཡིན། ཕུན་སུམ་ཚོགས་པའི་ཉམས་མྱོང་ནི། གསར་གཏོད་དང། ཡར་རྒྱས་ཀྱི་གཞི་རྟེན་ཡིན་པས། ཉམས་མྱོང་སྣ་མང་གིས་ཕྱུག་པའི་མི་སྡེའི་སྤྱི་ཚོགས་ཤིག་ལ་མཚོན་ན། མདུན་ལམ་དང། ཡར་རྒྱས་ཀྱི་འགོག་རྐྱེན་ཆེ་ཆུང་གང་འདྲ་ཞིག་ཡིན་ཡང། རིམ་གྱིས་གཙང་སེལ་ཐུབ་པ་མ་ཟད། བབ་བརླིང་བརྟན་གསུམ་གྱི་སྒོ་ནས། གོམ་སྟབས་མདུན་དུ་སྤོ་ཐུབ་པ་ཡིན་ལ། སྐབས་སོ་སོའི་འཚོ་བའི་དགོས་མཁོ་དང་བསྟུན་ནས་བྱེད་ཐབས་གསར་པ་འོས་ཤིང་འཚམ་པ་སྣ་མང་གསར་གཏོད་གནང་སྟེ། མིའི་འཚོ་བ་སྔར་ལས་ཀྱང་བདེ་སྐྱིད་ལྡན་པ་དང། བསམ་བློའི་རིག་གཞུང་ཕུན་སུམ་ཇེ་ཚོགས་སུ་གཏོང་ཐུབ་པར་དམིགས་བསལ་ནུས་ཤུགས་ལྡན་པ་ཞིག་ཏུ་གྱུར་ཡོད། བོད་གངས་ཅན་པའི་ཡབ་མེས་གོང་མ་རྣམས་ཀྱི་ཐོག་མའི་འཚོ་ཐབས་ནི། འགྲོ་བ་མིའི་སྤྱི་ཡོངས་ཀྱི་ལོ་རྒྱུས་འཕེལ་རིམ་དང་མཚུངས་པར། རི་དྭགས་དང། གཅན་གཟན་ལས་ཁྱད་པར་ཆེན་པོ་མེད་པ་ཞིག་ཡིན་འདུག་ཀྱང། ལོ་རྒྱུས་ཀྱི་དུས་ཡུན་གང་འཚམ་སོང་བའི་རྗེས་སུ། མ་རྨོས་པའི་འབྲུ་རིགས་ལ་བརྟེན་ནས་འཚོ་བ་སྐྱེལ་ཆེད་ཤེས་པའི་བསམ་བློའི་གོ་རྟོགས་རྙེད་འདུག་པ་ནི། མེས་པོ་ཁོང་རྣམས་ཀྱི་ལུས་སེམས་གཉིས་ཀར་འགྱུར་ལྡོག་ཆེན་པོ་འགྲོ་བའི་ལོ་རྒྱུས་ཀྱི་བར་བརྒལ་དུས་རིམ་ཞིག་རེད་ཅེས་བཤད་ཀྱང་ཆོག་སྙམ། འོན་ཀྱང། དུས་སྐབས་ཤིག་ནས་ལྷོ་ཁ་ཡར་ཀླུང་ཁུལ་དུ་མིའི་གྲངས་འབོར་འཕེལ་རྒྱས་སུ་ཕྱིན་པས་མཚོན་གནས་སྟངས་སྣ་ཚོགས་ཀྱི་རྐྱེན་པས་མ་རྨོས་པའི་ལོ་ཏོག་གིས་མིའི་འཚོ་བའི་དགོས་མཁོ་མ་འདང་བའི་དཀའ་ངལ་གྱི་གནས་ཚུལ་ཞིག་བྱུང་བ་ན། ཡབ་མེས་ཁོང་རྣམས་དཀའ་ཁག་གསར་པ་དེའི་གནོན་ཤུགས་འོག་ཏུ་བློ་ཞུམ་ནས་མ་བསྡད་པར། སོ་ནམ་ཞིང་ལས་གསར་གཏོད་བྱས་ཏེ་འབྲུ་རིགས་སྣ་མང་འདེབས་ལས་བྱས་འདུག་པ་མ་ཟད། འབྲུ་སྣ་རེ་རེའི་ངོ་བོ་དང། ནུས་པ། རོ་བཅུད་བཅས་ཀྱི་ཁྱད་པར་དང་མཐུན་པར། བེད་སྤྱོད་བྱ་བའི་གོ་རྟོགས་གསར་པ་སྣ་ཚོགས་རྙེད་འདུག་ལ། འབྲུ་རིགས་ཀྱི་ས་བོན་རྒྱུན་གནས་ཡོང་བའི་བྱེད་ཐབས་སྣ་ཚོགས་ཀྱང་ལག་བསྟར་བྱས་ཡོད་འདུག་འོན་ཀྱང། འགྲོ་བ་མིའི་རིགས་ནི། རང་གི་ཉིན་རེའི་བཟའ་བཏུང་གི་དཀའ་ངལ་སེལ་བ་ཙམ་གྱིས་ཆོག་ཤེས་པའི་སེམས་ཁམས་ཅན་ཞིག་མིན་པར་བརྟེན། བོད་གངས་ཅན་པའི་ཡབ་མེས་གོང་མ་རྣམས་ཀྱིས་ཀྱང། རང་ལ་ཐོབ་ཟིན་པའི་གནས་སྟངས་ཙམ་གྱིས་བློ་ཚིམས་ནས་མི་སྡོད་པར། འཚོ་ཚིས་ཀྱི་གནས་སྟངས་ཡོངས་རྫོགས་ཡར་རྒྱས་ཀྱི་ཕྱོགས་སུ་མདུན་སྐྱོད་བྱས་འདུག་པ་དང་མཉམ་དུ། ཚེ་སྲོག་དང། བདེ་འཇགས་ལ་ཕྱོགས་མང་པོ་ནས་ཉེན་ཁ་རྒྱུན་མ་ཆད་པར་ཡོང་གི་ཡོད་པའི་རྒྱུ་མཚན་གྱིས། རང་དང་རང་གི་སྡེ་ཁོངས་སུ་གཏོགས་པའི་མི་ཐམས་ཅད་ཚེ་སྲོག་དང། ཉེན་ཁའི་གནས་སྟངས་ལས་སྲུང་སྐྱོབ་བྱ་བ་དང། དགྲ་སྡེ་ལས་རྣམ་པར་རྒྱལ་བའི་དོན་དུ། སྐབས་ཤིག་ནས་མཚོན་ཆའི་རིགས་སྣ་ཚོགས་ཀྱང་གསར་གཏོད་བྱས་ཡོད་འདུག་ཡབ་མེས་གོང་མ་ཁོང་རྣམས་ཀྱིས་ཉིན་རེའི་འཚོ་བའི་དགོས་མཁོ་དང་བསྟུན་མཚོན་ཆའི་རིགས་སྣ་ཚོགས་གསར་གཏོད་བྱས་པ་ལ་བརྟེན་ནས། རང་ཕྱོགས་ཀྱི་བདེ་འཇགས་དང་ཁེ་ཕན་སྲུང་སྐྱོབ་ཐུབ་ཡོད་པ་ཙམ་དུ་མ་ཟད་སྤྱི་སྒེར་གྱི་འཚོ་ཐབས་ཡར་རྒྱས་དང། རྒྱལ་ཁབ་ཀྱི་མངའ་ཐང་དང་སྟོབས་ཤུགས་འཕེལ་རྒྱས་ཡོང་བ་ལ་ཡང་དྲག་པོའི་མཚོན་ཆའི་རིགས་དེ་དག་གི་ནུས་པ་དམིགས་བསལ་བ་ཐོན་ཐུབ་ཡོད་པར་ཡོངས་གྲགས་ཀྱིས་ངོས་འཛིན་བྱེད། སྐབས་ཤིག་ནས། བོད་གངས་ཅན་པའི་ཡབ་མེས་གོང་མ་རྣམས་ཀྱིས་བྲག་སྐྱིབས་དང། རྩྭའི་སྤྱིལ་བུ། ནགས་གསེང་བཅས་གནས་ངེས་མེད་དུ་འཚོ་སྡོད་བྱ་བའི་ལོ་རྒྱུས་མཇུག་བསྒྲིལ་ཏེ། ཁང་ཁྱིམ་གསར་བཟོ་དང་འབྲེལ་གཏན་འཇགས་འདུས་སྡོད་ཀྱི་འཚོ་བ་གྲ་ཇེ་རྒྱས་སུ་བཏང་ཐུབ་པ་བྱུང་བ་ན་གཅན་གཟན་དང། རི་དྭགས་ཀྱི་རིགས་མང་པོ་འདུལ་སྦྱོང་བྱས་ཏེ། སྒོ་ཟོག་ཏུ་ཉར་བའི་བློ་སྒོ་གསར་པ་རྙེད་འདུག་པ་མ་ཟད། སྒོ་ཟོག་ཏུ་ཉར་བའི་སེམས་ཅན་དེ་དག་ཀྱང་མིའི་འཚོ་ཐབས་དང་འབྲེལ་བའི་ལས་རིགས་སྣ་ཚོགས་ཐོག་བཀོལ་སྤྱོད་བྱས་ཏེ། མིའི་འཚོ་བ་སྔར་ལས་ཀྱང་འཕེལ་རྒྱས་སུ་འགྲོ་བའི་ཆ་རྐྱེན་དུ་ཁ་སྒྱུར་བྱེད་ཐུབ་པ་བྱུང་ཡོད། མི་ཚོགས་མཉམ་སྡོད་བྱེད་པའི་གྲོང་སྡེ་འཕེལ་རྒྱས་དང་རྒྱ་ཇེ་ཆེར་ཕྱིན་པ་ན། རི་ཆུ་གཤོངས་སུ་འདྲེན་པ་དང། སྤང་ཐང་ཞིང་དུ་རྨོ་བ། ལྕགས་རིགས་ཀྱི་གཏེར་ཁ་འདོན་པ། འཇལ་གཤོར་འདེགས་གསུམ་གྱི་ཚད་གཞི་གཏན་འབེབས་བྱེད་པ་སོགས་མིའི་འཚོ་ཐབས་སྔར་ལས་ཀྱང་འཕེལ་རྒྱས་དང་སྟབས་ཇེ་བདེར་བཏང་འདུག་པ་ནི། ཡབ་མེས་གོང་མ་རྣམས་ཀྱི་རྣམ་དཔྱོད་དང་བློ་སྟོབས་ལ་བརྟེན་ནས་བྱུང་བའི་ཡར་རྒྱས་ཀྱི་གོམ་སྟབས་གསར་པ་ཞིག་ཅིས་མ་ཡིན། འོན་ཀྱང། མིའི་འཚོ་བའི་མཐུན་རྐྱེན་ཅི་ཙམ་ཡར་རྒྱས་ཕྱིན་པའི་ཚོད་ཀྱིས་འདོད་རྔམ་དང་ཧམ་སེམས་ཀྱང་ཇེ་ཆེར་ཕྱིན་ཏེ། གྲོང་སྡེའི་ནང་ཁུལ་དང། ཕྱོགས་ཕན་ཚུན་གྱི་བར། ཁར་དབང་འཐབ་རྩོད་སོགས་ཀྱི་རྙོག་གླེང་ཆེ་ཆུང་སྣ་ཚོགས་རྒྱུན་མ་ཆད་པར་བྱུང་འདུག་པ་ནི། མི་མང་ཆེ་བའི་རང་གཤིས་ཀྱི་ཆོས་ཉིད་ལྟ་བུ་ཞིག་ཡིན་པར་བརྟེན། མང་ཚོགས་སྤྱིའི་བྱ་སྤྱོད་ལ་སྟངས་འཛིན་དང་སྙོམས་སྒྲིག་བྱེད་ཐུབ་མཁན་གྱི་རྒྱལ་པོ་ཞིག་དགོས་མཁོ་ཆེན་པོར་གྱུར་པ་རེད། འོན་ཀྱང། རྒྱལ་པོ་ཞེས་པ་ནི་མི་གང་ཡང་རུང་བ་ཞིག་གིས་བྱེད་ཐུབ་པ་ཞིག་མ་ཡིན་པར། རྣམ་དཔྱོད་དང། བློ་སྟོབས། བྱམས་བརྩེ། རིགས་གཟུགས་ལང་ཚོ། འཇོན་ནུས་དང། དཔའ་རྩལ་བཅས་གང་ཅིའི་ཆ་ནས་སྐྱེས་བུ་གཞན་དག་ལས་ཁྱད་དུ་འཕགས་པ་ཞིག་དགོས་པ་ཡིན་པས། ཤེས་ཡོན་དང། སྤྱི་དོན་གྱི་བསམ་བློ་རྒྱ་ཆེན་པོ་ཡོད་པའི་མི་སྐོར་ཞིག་གིས་ཕྱོགས་གང་སར་འཚོལ་ཞིབ་བྱས་པའི་མཐའ་མ། གཉའ་ཁྲི་བཙན་པོ་བྱ་བ་བོད་ཁམས་ཀྱི་རྒྱལ་པོ་ལ་བསྐོས་པ་རེད། རྒྱལ་པོ་གཉའ་ཁྲི་བཙན་པོ་བོད་ཀྱི་རྒྱལ་ཁྲི་ལ་འཁོད་པ་ནས་བཟུང། ཁོང་གི་བུ་རབས་ཚ་རྒྱུད་ཀྱིས། བོད་ཁམས་ལ་དབང་བསྒྱུར་བྱས་འདུག་པ་མ་ཟད། བཙན་པོ་རིམ་བྱོན་གྱིས་རྒྱལ་ཁབ་ཀྱི་ཁྲིམས་ལུགས་གསར་བཟོ་བྱས་པ་དང་མཉམ་དུ། མང་ཚོགས་ཡོངས་ཀྱི་སེམས་གཏིང་ནས་གུས་ཞབས་དང། དད་པ་ཞུ་ཡུལ་གྱི་ཆོས་ལུགས་ཤིག་ཀྱང་མེད་དུ་མི་རུང་བར་གཟིགས་ཏེ། མང་ཚོགས་ཀྱི་ཐོག་མའི་དགོས་མཁོ་དང་མཐུན་པའི་གདོད་མའི་ཆོས་ལུགས་ཤིག་ཀྱང་དར་སྤེལ་མཛད་ཡོད། འོན་ཀྱང། ཤེས་རིག་གི་དཔལ་ཡོན་གཏིང་ཟབ་དར་རྒྱས་སུ་མ་ཕྱིན་པའི་ཡུལ་ལུང་ཞིག་ཏུ་ཁྲིམས་ལུགས་དང། ཆོས་ལུགས་ཕུན་སུམ་ཚོགས་པ་གང་འདྲ་ཡོད་ཀྱང་རུང། མིའི་བསམ་བློའི་ནང་ཁྲིམས་ལུགས་བརྩི་སྲུང་གི་འདུ་ཤེས་འབྱུང་དཀའ་བ་མ་ཟད། ཆོས་ལུགས་ཀྱི་དགོངས་དོན་ཉམས་ལེན་བྱེད་པའི་བསམ་བློའི་གོ་རྟོགས་དེ་བས་ཀྱང་འབྱུང་མི་སྲིད་པ་ནི། དངོས་ཡོད་གནས་ཚུལ་ཡིན་པར་བརྟེན། བཙན་པོ་གོང་མ་རྣམས་ཀྱིས་བོད་ཀྱི་ཡིག་སྲོལ་གསར་གཏོད་དང་འབྲེལ། རིག་གནས་སྣ་མང་གི་ཤེས་ཡོན་དར་སྤེལ་བཏང་སྟེ། བོད་གངས་ཅན་གྱི་ལྗོངས་ནི་ཆོས་ལུགས་དང། ཤེས་ཡོན། ཁྲིམས་ལུགས། དམག་དོན། ཆབ་སྲིད། གསོ་རིག་སྨན་བཅོས། ཚོང་ལས་སོགས་ཆོས་སྲིད་ཀྱི་དཔལ་ཡོན་ཕུན་སུམ་ཚོགས་པ་མངའ་བའི་མི་སྡེའི་སྤྱི་ཚོགས་ཤིག་ཏུ་གྱུར་པ་རེད། འདི་ལྟར་ལོ་ངོ་སྟོང་ཕྲག་མང་པོའི་གོང་དུ་བོད་མཐོ་སྒང་གི་འགྲོ་བ་མིའི་རིགས་ནི་གཅན་གཟན་ལྟར་ནགས་གསེང་དུ་འཚོ་བའི་གནས་བབ་ཅན་ཞིག་ཡིན་ཡང། བོད་གངས་ཅན་པའི་ཡབ་མེས་གོང་མ་རྣམས་ཀྱིས་ལོ་ངོ་སྟོང་ཕྲག་མང་པོའི་རིང་ཕྱི་ནང་གི་དཀའ་ཁག་དང་བར་ཆད་སྣ་ཚོགས་ལ་གདོང་ལེན་གནང་སྟེ། མཚམས་མ་ཆད་པར་ཡར་རྒྱས་ཀྱི་ཕྱོགས་སུ་གོམ་པ་མདུན་སྤོ་བྱེད་ཐུབ་ཡོད་པར་བརྟེན། དུས་རབས་ཉེར་གཅིག་པའི་བོད་གངས་ཅན་པ་ནི་ཤེས་ཡོན་དང། ཆོས་ལུགས། བསམ་བློ། ཀུན་སྤྱོད། འཚོ་བ་གང་ཅིའི་ཆ་ནས་མཐོ་སྒང་གི་གངས་རིའི་རྩེ་ནས་འཛམ་གླིང་ལ་ཞི་བསིལ་གྱི་འོད་སྣང་སྤྲོ་བའི་མི་སྡེའི་སྤྱི་ཚོགས་རིག་གནས་སྣ་མང་གི་དཔལ་ཡོན་ལྡན་པ་ཞིག་ཏུ་གྱུར་ཡོད། འདི་ལྟར་ལོ་རྒྱུས་ཀྱི་འཕེལ་རིམ་ལ་ཞིབ་ཏུ་བསམ་ན། རིག་གཞུང་དང། བསམ་བློའི་དཔལ་ཡོན་ཁྱད་འཕགས་ལྡན་པའི་བོད་གངས་ཅན་པའི་ཡོད་ཚད་ཐམས་ཅད་ནི། མེས་པོ་གོང་མ་རྣམས་ཀྱི་དཀའ་སྤྱད་དང། བློས་གཏོང་མང་པོ་ལ་བརྟེན་ནས་བྱུང་བ་རྟོགས་ཐུབ་པས། ཁོང་རྣམས་ཀྱི་ཚེ་སྲོག་དང། རྔུལ་ཁྲག་ལ་བརྟེན་ནས་བྱུང་བའི་དཔལ་ཡོན་ཕུན་སུམ་ཚོགས་པ་འདི་དག། མི་རབས་ཕྱི་མར་བརྒྱུད་སྤྲོད་ཐུབ་མིན་ནི། ད་ལྟའི་མི་རབས་རྣམས་ཀྱི་རྣམ་དཔྱོད་དང་སེམས་ཤུགས། བློ་སྟོབས། ལྷག་བསམ་བཅས་ལ་རག་ལུས་པ་ཡིན་པས། མི་རབས་འདིས་རང་ཉིད་ལོ་རྒྱུས་ཐོག་གི་མི་ནག་ཉེས་ཅན་ཞིག་ཏུ་ཆགས་སུ་འགྱུར་མི་རུང། དེང་སང། རྒྱུན་སྲོལ་དུ་གྱུར་བའི་རིག་གནས་དང། འཚོ་ཐབས་ཀྱི་ལས་རིགས་མང་ཆེ་བ་ནི། ཐོག་མ་ནས་རང་བཞིན་གྱི་སྲོལ་དར་ཡོད་པ་ཞིག་མ་ཡིན་པར། ཡབ་མེས་གོང་མ་ཚོའི་རྣམ་དཔྱོད་དང། ཉམས་མྱོང་ལ་བརྟེན་ནས་གསར་གཏོད་མཛད་པ་ཤ་སྟག་ཡིན་པའི་ལོ་རྒྱུས་རྟོགས་ཐབས་སུ། རིམ་བཞིན་རིག་གནས་དང། འཚོ་ཐབས་ཀྱི་ལས་རིགས་སྣ་མང་ཞིག་ཐོག་མར་ཇི་ལྟར་བྱུང་བའི་ལོ་རྒྱུས་གནད་བསྡུས་རེ་ངོ་སྤྲོད་ཞུས་ཡོད།